ད་ལྟ་དེ་ལ་འབུམ་བཞི། དེ་མི་ཐུབ་ན་འབུམ་གསུམ། དེ་ནི་དར་དེ་ཡིན་པ་དེ་ལ་ཧྲིལ་གྱིས་འབུམ་གསུམ་ལོན་ཐུབ་ན་ཡག་པོ་ཞིག་ཡོང་གི་རེད། སྔ་མ་རེའི་དུས་བྱ་མ་ཤེར་གཅིག་བསྡད་མ་རེད། བྱས་ཙང་བསྡད་ཡོང་དུས་སྔ་མ་ག་ཚོད་བསགས་ཡོང་ན་ཁྱོད་ཚོ་ལྟ་ང་ཚོ་གཉོམ་པོ་བསྡད་ཡོང་འབུམ་རེར་བསགས་པར་བར། ད་ད་རེས་འབུམ་གཅིག་བྱས་ན་དེ་ནི་རྩོད་དུས་བཟླས་པ་ཚོའི་སྟག་སྒྲོག་ཆགས་འགྲོ་རེད་རྩོད་དུས་བཟླས་པ་ལ་འབུམ་བཞི། སྔ་མ་ཡང་རྩོད་དུས་བཟླས་པ་ཚད་དེ་རེད་སྔ་མ་ཡིན་ན་ཁོ་བསྐལ་པ་ཡང་འདར་སོང་རེད། དུས་ཡར་ང་རང་གང་ཟག་དེ་ཚོ་ཡང་ཉོན་མོངས་ཤུགས་ཆུང་ཆུང་བྱས་བྱས་ནས་ཁོ་ཡག་པོ་ཡིན་པའི་དུས་ཚོད་རེད་པ་ཡག་པོ་ཡིན་པའི་དུས་ཚོད་ལ་འབུམ་གཅིག་བཟླས་སོང་ན་དེ་ནི་ཏག་ཏག་ནུས་པ་དེ་ཆ་ཚང་ཐོན་ཐུབ་དགོས་རེད། དེང་སང་ང་རང་ཚོ་མི་གོ་སྐྱོ་ཕྱིན་བསོད་ནམས་དམན་ཕྱིན་པ་ཡིན་ཙང་སྔ་མ་འབུམ་གཅིག་གྲུབ་ཚོད་ཁོ་ལ་འབུམ་གཅིག་བཟླས་ན་ཁ་གང་ནུས་པ་ཐོན་གི་མེད་རེད་དེ་མ་གོ་ད་འབུམ་བཞི་བཟླས་ན་ཁ་འབུམ་བཞི་མ་གོ་ད་ཁ་རེ་བོ་དེ་ལོ་ཁ་རེ་བོ། བསྙེན་ཆེན་བཟླས་ན་ཁ་གང་ཐོན་ཡ་མི་འདུག་བ་ཁྱེད་ད་ཡིན་ན་ཡང།

ཨ་ཁོ་ཚོ། ཨ་ལི་འདུག་བྱས་ནས་ཨ་ར་པ་ཙ་ཁྲི་གཅིག་ཁྱེད་ཉི་མ་གཅིག་གཉིས་ལ་བསགས་ཐུབ་རེད། དེའི་གཞུག་ལ་ཨ་ནི། ད་ཁྱེད་སེམས་སྐྱིད་མ་རེད་ཤི་ཡ་མ་ར་ཛ་ཁོ་རང་ཁྲི་གཅིག་ཚང་སོང་གི་དུས་རེད། ཁྱེད་ང་ཁ་ཤས་ཡ་ན་ཡ་མ་ར་ཛ་ནི་ཡང་དེ་ཡིན་སྲིད་ཨ་ར་བ་གར་སོང་རེད། དེ་ལ་བར་ཆད་ཆེན་པོ་ཞིག་ཡོང་དགོས་བ་རེད་ཟེར། ཡིན་དུས་ད་ཡ་མ་ར་ཛ་མ་ཚང་གོང་ང་ཡ་མན་དང་ང་ལ་ས་ཨ་ཡིན། དེ་ནས་ཁྲི་གཅིག་བསགས། དེ་ནས་ཡ་མ་ར་ཛ་གཞུག་ལ་བཞག་གི་ཨ་ར་དེ་ཡིན་གྱི་མིན་གྱི་གོ་དགོས་ཀྱི་མ་རེད། གང་བྱས་ན་དགོས་སོ་སོ་གང་བྱས་འདི་ཨ་བར་བྱས་དུས།